en dine ya yundu sungi dine ya yundu
So you enter through the door of the body mandala, through the door of the mind mandala, and then the wisdom mandala. And then you were able to see all the male and female deities, particularly the principal Kalachakra deity in union with his consort.

ང་བ་བྱས་ནས་ད་དཀྱིལ་འཁོར་ལྟ་དགོས་པ་འདི་ཡང་བསམ་པ་ལ་ཞུགས་ད་ནི་དད་པའི་ཤུགས་ཀྱིས་སུ་དཀྱིལ་འཁོར་འདི་དེ་ཉིད་ལ་ལྟོས་ཁྱོད་ནི་སངས་རྒྱས་རིགས་སུ་སྐྱེས་ཕྱག་རྒྱ་སྔགས་ཀྱིས་བྱིན་གྱིས་བརླབས། དངོས་གྲུབ་ཀུན་ནི་ཕུན་སུམ་ཚོགས་དམ་ཚིག་མཆོག་ཏུ་ཁྱོད་འགྱུར་གྱི་རྡོ་རྗེ་པདྨའི་རྩེར་རོལ་པས་གསང་སྔགས་རྣམས་ལ་སྒྲུབ་པར་གྱིས་ཧེ་བཛྲ་པ་ཤྱ་ཞེས། ད་དེ་ནས་མ་དཀྱིལ་འཁོར། Next is introducing the deities of the Mandala. The entire mandala means the resident and also the residence of the deities. You should imagine the residence and the resident deities as the manifestation of bliss and emptiness. nya na ne yang sam bor shu nam ga lo me shu sa

Inside is a green section symbolizing space, most likely not uncompounded space, but compounded space as found in holes. The vajras in it constitute a protective circle surrounding the mandala. Inside that are four layers gray, red, white, and yellow, with swastikas in the last, representing wind, fire, water, and earth. Thus, the layers from green to yellow represent the five elements space, wind, fire, water, and earth. Then, inside those, look at the different colors of the underlying ground in the four directions. Since the east is Amoka city, it is black. The south, being Ratnasambhava, is red. The north, being Amataba, is white. And the west, being Varokana, is yellow. The colors of the four directions are mainly imitating the colors of the four faces of Kalachakra in the middle. On this ground is the square, fully adorned mandala of three levels with four doors each, the outermost being the exalted body mandala, and then the exalted speech mandala and the innermost being the exalted mind mandala. In the very middle is a green eight petaled lotus, at the center of which is the glorious Kalachakra and his consort Vishvamata. Kalachakra has four faces, 24 hands, and two legs.

བདེ་གཤེགས་འཕར་མའི་ཤར་དུ་དོན་གྲུབ། ཤར་ལྷོར་སྒྲོལ་མ་གཉིས་ནག་དམར་དཀར་བའི་ཞལ་གསུམ་པོ་ཕྱག་དྲུག་གི་གཡས་པ་གསུམ་ན་རལ་གྲི་གྲི་གུག་རྩེ་གསུམ་གཡོན་པ་གསུམ་ན་ཕུབ་ཐོད་པ་ཁ་ཊྭཱཾ་ག་དཀར་པོ་འཛིན་པ་ལ་སྤྱན་མ་དང་རྣམ་སྣང་གིས་འཁྱུད་པ། ལྷོ་རུ་རིན་འབྱུང་དང་ལྷོ་ནུབ་ཏུ་གོས་དཀར་མོ་གཉིས་དམར་དཀར་ནག་པའི་ཞལ་གསུམ་ཕྱག་དྲུག་གི་མེ་མདའ།

འཁོར་ལོ་ཅན་ལྗང་གུ་མི་བསྐྱོད་པ་ལྟ་བུ་ལ་ཤིན་ཏུ་སྔོན་མོ་ཇི་བཞིན་ཕྱག་བཞི་པས་འཁྱུད་པ། རྗེས་ཕྱག་བཞི་པས་འཁྱུད་པ། འདོད་སྣམ་ལ་ལྷ་མོ་བརྒྱད་དང་སྟེང་འོག་ཏུ་གཉིས་གཉིས་བཅས་ཏེ་གཟུངས་མ་བཅུ་གཉིས་ཏེ་ཐུགས་དཀྱིལ་གྱི་ལྷ་ཚོགས་ཆེན་མངོན་སུམ་དུ་མཐོང་བའི་མོས་པ་མཛོད། གསུང་དཀྱིལ་གྱི་ལྷ་རྣམས་ལ་སྲོག་ཆགས་ཀྱི་གདན་དང་བཅས་པའི་པདྨ་འདབ་མ་བརྒྱད་པ་རྣམས་སུ་ཤར་དུ་པདྨའི་ལྟེ་བར་རྩེ།

འདབ་མའི་ལྷ་མོ་ནི་རང་རང་གི་གཙོ་དང་སྐུ་མདོག་ཕྱག་མཚན་རྣམས་མཚུངས་པ་སྟེ་གསུང་དཀྱིལ་གྱི་ལྷ་བདུན་ཅུ་རྩ་གཉིས་མངོན་སུམ་དུ་མཐོང་བའི་མོས་པ་མཛོད། སྐུ་ཡི་དཀྱིལ་འཁོར་གྱི་ལྷ་རྣམས་ལ་པདྨ་འདབ་མ་ཉེར་བརྒྱད་པ་བཅུ་གཉིས་སྲོག་ཆགས་ཀྱི་གདན་དང་བཅས་པ་ཤར་སྒོའི་གཡས་སུ་པདྨའི་ལྟེ་བར་སྲིན་པོ་ནག་པོར་སྲིན་མོ་སེར་པོས་འཁྱུད་པ་འདབ་མ་བརྒྱད་ལ།

བདེན་བྲལ་དུ་གདོང་དྲུག་ལ་དཔལ་མོས་འཁྱུད་པ་འདབ་མ་རྣམས་ལ་ཊཱ་རྡོ་རྗེ་མ་ནས་ཎ་ལི་རྡོ་རྗེ་མའི་བར་ཆུ་སྟོད་ཟླ་བའི་ཚེས་ལྷ་རྣམས་དང། བྱང་སྒོའི་གཡས་སུ་ཆུ་ལྷ་ལ་ཕག་མོས་འཁྱུད་པ་འདབ་མ་རྣམས་ལ། མ་རྡོ་རྗེ་མ་ནས་པ་ལི་རྡོ་རྗེ་མའི་བར་གྲོ་བཞིན་ཟླ་བའི་ཚེས་ལྷ་རྣམས་དང་དབང་ལྡན་དུ་ཚོགས་བདག་ལ་གཞོན་ནུ་མས་འཁྱུད་པ་འདབ་མ་རྣམས་ལ་པཱ་རྡོ་རྗེ་མ་ནས་མ་ལི་རྡོ་རྗེ་མའི་བར་ཁྲུམས་སྟོད་ཟླ་བའི

ཤར་སྒོར་དབྱུག་སྔོན་ཅན་ལ་འོད་ཟེར་ཅན་མས་འཁྱུད་པ་ལྷོ་སྒོར་འདོད་རྒྱལ་ལ་ཙུནྡ་མས་འཁྱུད་པ་བྱང་སྒོར་མི་གཡོ་བ་ལ་ཁྲོ་གཉེར་ཅན་མས་འཁྱུད་པ་ནུབ་སྒོར་སྟོབས་པོ་ཆེ་ལ་ལྕགས་སྒྲོག་མས་འཁྱུད་པ་སྟེང་དུ་གཙུག་ཏོར་ཅན་ལ་ཤིན་ཏུ་སྔོན་མོས་འཁྱུད་པ་འོག་ཏུ་གནོད་མཛེས་ལ་དྲག་སྤྱན་མས་འཁྱུད་པ་སྟེ་སྐུ་འཁོར་གྱི། སྒོ་སྐྱོང་ཁྲོ་བོ་སྟེང་འོག་གཉིས་བྱས་ནས་ད་དྲུག་བྱས། ཚེས་ལྷ་སུམ་བརྒྱ་དྲུག་ཅུ་སྒོ་སྐྱོང་དང་བཅས་པ་རྣམས་མཐོང་བའི་མོས་པ་མཛོད། སྐུ་ཡི་འདོད་སྣམ་གྱི་འབྱུང་བའི་དཀྱིལ་འཁོར་རྣམས་ལ། ཀླུ་ཆེན་གྱི། སྟོབས་རྒྱུ་པདྨ་ནོར་རྒྱས་དུང་སྐྱོང་རིགས་ལྡན་མཐའ་ཡས་འཇོག་པོ་པདྨ་ཆེན་པོ་རྒྱལ་བ་རྣམ་རྒྱལ་བཅས་ལ་རབ་གཏུམ་མོས་འཁྱུད་པའི་ཀླུ་ཆེན་བཅུ། མེ་རླུང་གི་དབུས་ཀྱི་དུར་ཁྲོད་བརྒྱད་དང་སྟེང་འོག་རྣམས་སུ་ཁྱི་གདོང་མ་ལ་སོགས་པ་རབ་གཏུམ་མོ་བཅུ་ལ་ཀླུ་རྣམས་ཀྱིས་འཁྱུད་པ། ད་དེ་ནས་འདོད་སྣམ་དང། འདོད་སྣམ་ལ་ཡ། དང་གསུང་གི་འདོད་སྣམ་དང། གསུང་དཀྱིལ་གྱི་འདོད་སྣམ་དང་སྐུ་དཀྱིལ་གྱི་འདོད་སྣམ་ལ་ཡ། ཨེ་ནི། འདོད་མ་དང་ཕྱིར་འདོད་མ་དེ་རྣམས་ད་ཡོད་པ་རེད། དེ་ལ་གསུང་གི་འདོད་སྣམ་ལ། འདོད་མ་སྐུ་ཡི་འདོད་སྣམ་ལ་ཕྱིར་འདོད་མ་རྣམས་ནི་ཤར་སྒོའི་གཡས་སུ་དབྱེན་འདོད་མ་གོས་འདོད་མ་འཕྲུག་འདོད་མ་མཆིལ་མ་འདོར་འདོད་མ་སྐྲོད་འདོད་མ་དེ་རྣམས་ཀྱི་ཕྱིར་འདོད་མ་རྣམས་ནག་པོ་ཤར་སྒོའི་གཡོན་དུ་ཀུན་ཏུ་གདུང་འདོད་མ་རེག་བྱ་འདོད་མ་ཡན་ལག་བསྐྱོད་འདོད་མ་ལྷག་མ་ཟ་འདོད་མ་དེ་རྣམས་ཀྱི་ཕྱིར་འདོད་མ་རྣམས་དང

འབྱུང་པོ། བྱེ་བ་ཕྲག་ཕྱེད་དང་བཞི་དང་བཅས་པ་དབང་ལྡན་དུ་ཟླ་བ་ཉ་གང་བ་འཆར་བ་དང་བདེན་བྲལ་དུ་ཉི་མའི་དཀྱིལ་འཁོར་ནུབ་བཞིན་པ་དང་བཅས་པའི་རྟེན་དང་བརྟེན་པའི་དཀྱིལ་འཁོར་ལྷ་ཚོགས་ཐམས་ཅད་མངོན་སུམ་དུ་མཐོང་བའི་མོས་པ་མཛོད། ཧོ། ད་དེ་ལྟར་དུས་ཀྱི་འཁོར་ལོའི། ཨེ་ནི། ག་ཡིན་ནས་སྐུ་གསུང་ཐུགས་ཡོངས་སུ་རྫོགས་པའི་ད། ག་ཡིན་ནས་ལྷ། ཨེ་ནི། བདུན་བརྒྱ་དང་ཉི་ཤུ་རྩ་གཉིས། དང་ཉི་ཤུ་རྩ་གྲངས་གཅིག། འོ་དེ་ཡི་དེ་ནི་མངོན་སུམ་དུ་མཐོང་བའི་མོས་པ་མཛོད།